དེ་རིང་ང་ཚོའི་བར་ཁྱེད་དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་སྲིད་འཛིན་བྷི་ལན་སི་ཀིའི་སྐོར་ལ་ཡང་གནས་ཚུལ་ཁ་ཤས་ཤིག་ངོ་སྤྲོད་ཞུ་གི་ཡིན། ད་སྲིད་འཛིན་ཛེ་ལན་སི་ཀིའི་སྐོར་ལ་ཡང་ངོ་སྤྲོད་མ་ཞུས་གོང་ལ་ཡང་སྔོན་ལ་ཡང། ཡུར་ཁུན་གྱི་དམག་འཁྲུག་དང་འབྲེལ་བ་ཡོད་པའི་གསར་འགྱུར་གསར་ཤོས་ཁ་ཤས་ཅིག་ཡིན་ན་དེ་ངོ་སྤྲོད་ཞུ་གི་ཡིན་ད་ཡིན་ནའི་ཕལ་ཆེན་གསན་མཁན་ཚོས་གསན་པའི་སྐབས་ལ་ཡིན་ན་ད་ལྟ་ཆུ་ཚོད་རེ་རེ་བྱས་བྱས་འགྱུར་ལྡོག་འགྲོ་གི་ཡོད་ཙང་གནས་ཚུལ་དེ་ཚོ་དེ་རྙིང་པ་ཆགས་ཟིན་པ་རེད་བསམ་གྱི་འདུག་ད་འགོ་དེ་ཡིན་ན་ད་རང་ཞོགས་ཀས་སྲིད་འཛིན། ཕུ་ཏིན་གྱིས་ཨུ་རུ་སུའི་རྡུལ་ཕྲན་གྱི་མཚོན་ཆ་དེ་ཚོའི་གྲ་སྒྲིག་རིམ་པ་ཅིག་ཡོད་པ་དེ་ཡར་མཐོ་རུ་ཞེ་དྲག་གཏང་གི་ཡིན་ཞེས་བྱས་ལབ་ཤག་ད་དེ་ཡིན་ད་འདས་པའི་ལོ་བཅུ་ཕྲག་ཁ་ཤས་ཁ་ཤས་ཟེར་ཡ་བྱས་བས་ན་དྲག་དམག་འཁོན་འཛིན་སྐབས་ཡིན་ནའི་དེ་བྱེད་མྱོང་ཡོད་མ་རེད་ཞེས་ཟེར་གྱི་འདུག་ད་གང་ལྟར། རྡུལ་ཕྲན་མཚོན་ཆ་དེ་བེད་སྤྱོད་གཏང་གི་ཡོད་ནའི་མེད་ནའི་ད་ནི་འདི་ནས་མི་མང་པོ་ཅིག་ཟེར་ཡ་བྱས་བས་ན་སྲིད་འཛིན་ཕུ་ཏིན་གྱིས་བེད་ཡ་ཡུར་ཁུན་ནང་ལོགས་ལ་ཡ་དམག་འཁྲུག་རྒྱག་ཡ་དེ་ཁོ་རང་དེ་སྔོན་གྱི་རེ་བ་དང། འཆར་གཞི་བྱས་པ་ནང་བཞིན་ལམ་འགྲོ་ཞེ་དྲག་མ་ཕྱིན་བྱས། འདིའི་སྒང་དེ་ཡིན་ན་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ལྷག་པར་དུ་ནུབ་ཕྱོགས་རྒྱལ་ཁབ་དང་འདི་ག་ཚང་མ་ལོག་གིས་ཁོ་རང་ལ་ཡང་ཁ་བརྡས་བཅའ་ཡག་དང་དཔལ་འབྱོར་ཉེས་ཆད་སྤྲད་ཡག་སོགས་ཞེ་པོ་བྱས་ཙང་རྩིག་ཟུར་ལ་བཀར་པའི་བཟོ་འདྲ་བྱས་བྱས་དངངས་སྐྲག་སྐྱེས་བྱས་བྱེད་ཀྱི་ཡོད་རེད། འདི་ཡིན་ན་ཧ་ཅང་གི་ཉེན་ཁ་ཆེན་པོ་རེད་ཞེས་བྱས། འཛམ་གླིང་ཐོག་གི་འབྲེལ་ཡོད་མི་སྣ་མང་པོ་ཅིག་གིས་བཤད་ཤག། འདི་ནས་ཨུ་རུ་སུའི་ནང་ལོགས་ཀྱི་གསར་འགྱུར་བཤད་པ་ཡིན་ན། ད་འདས་པའི་ཉི་མ་བཞིའི་ནང་ལོགས་ལ་ཡང་ཨུ་རུ་སུའི་མི་དམངས་མང་པོས་ཡིན་ན་ད་དམག་འཁྲུག་འདི་ལ་ཡང་ངོ་རྒོལ་བྱས་པའི་གནས་ཚུལ་མང་པོ་བྱུང་བྱས་སྟོང་ཕྲག་སྐོར་འཛིན་བཟུང་བྱས་ཤག་དེ་ལས་ཡིན་ནའི་ད་རང་ཞོགས་སྐད། ཨ་ནི་ཨུ་རུ་སུའི་གྲོང་ཁྱེར་སོ་ཆི་ཟེར་མཁན་དེ་ད་དེ་སྔོན་ལ་ཡ་ཨོ་ལིམ་པིག་གི་རྩེད་འགྲན་འཚོགས་སའི་གྲོང་ཁྱེར་དེ་རེད། འདིའི་ནང་ལོགས་ལ་ད་རང་ཞོགས་སྐད་མི་སྟོང་ཕྲག་མང་པོ་ཡིན་ན་ཁྲོམ་གཞུང་དུ་ཡོང་བྱས་དམག་འཁྲུག་འདི་ལ་ཡང་ངོ་རྒོལ་དང་སྲིད་འཛིན་ཕུ་ཏིན་གྱིས་ཨ་ནི་དམག་རྒྱག་རྒྱུའི་ཐག་གཅོད་བྱས་པ་འདི་ལ་ཡང་ངོ་རྒོལ་བྱས་ཤག་དེ་མིན་པའི་གསར་འགྱུར་གལ་ཆེན་པོ་གཞན་པ་ཅིག་ག་རེ་འདུག་ཟེར་ན་ད་ཨུ་རུ་སུ་དང་ཡུར་ཁུན་གྱི་སྐུ་ཚབ། ཡུ་ཁུན་དང་བེ་ལོ་རུ་སིའི་ས་མཚམས་ཀྱི་རྡོ་རྗེ་གྲོང་ཁྱེར་ཆུང་ཆུང་ཅིག་ཡོད་ས་རེད། འདིའི་ནང་ལོགས་ལ་ཐུག་བྱས་ཡིན་ན་ཁོ་ཚོས་གྲོས་མོལ་བྱེད་རྒྱུ་ཐག་གཅོད་བྱས་ཤག་ད་གྲོས་མོལ་བྱེད་ཡག་འདི། མང་པོ་ཅིག་ཟེར་ཡག་བྱས་ན་ཕལ་ཆེན་གྲོས་མོལ་དེ་བརྒྱུད་བྱས་ཡིན་ན་གནས་ཚུལ་ཐག་གཅོད་བྱུང་བྱས་ད་དམག་དེ་མཚམས་འཇོག་བྱེད་ཡག་དེ་ཞེ་རག་ཁག་པོ་རེད་ཟེར་བྱས་ཟེར་གྱི་འདུག་དེ་ལས་ཡིན་ནའི་ད་གྲོས་མོལ་བྱེད་ཀྱི་ཡིན་ཟེར་བྱས་ཨུ་རུ་སུའི་ངོས་ནས་བཏོན་པ་ཙམ་ཁོ་རང་ནས་ཡིན་ན་བཟང་ཕྱོགས་ཀྱི་གནས་ཚུལ་ཅིག་ལ་ཡག་ངོས་འཛིན་བྱེད་དགོས་ཡ་དེ་རེད་ཤག། དེ་མ་ཡིན་པའི་གནས་ཚུལ་གཞན་པ་ཅིག་ག་རེ་འདུག་ཟེར་ན་ད་འདས་པའི་ཉི་མ་ཁ་ཤས་ཤིག་ནང་ལོགས་ལ་ཡ་ཡུ་རོབ་རྒྱལ་ཁབ་མང་པོ་ཅིག་གིས་ཡིན་ན་ཁོ་ཚོའི་རྒྱལ་ཁབ་དེའི་ཁ་ཐོག་ལ་ཡ་ཨུ་རུ་སུའི་ད་འགྲུལ་སྐྱེལ་གནམ་གྲུ་དེ་ཚོ་ཡོང་ཆོག་མ་ཡོང་ཞེས་བྱས་བཀག་པའི་རྗེས་ལ་ཡིན་ན་ད་རིང་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཁྱོན་ཡོངས་ནས་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ཚང་མའི་ད་དེ་ཟེར་དུས་ཙམ་པ་ཧ་ལམ་ཡུ་རོབ་ཆ་ཚང་ཅིག་རེད་ནང་ལོགས་ལ་ཡ་ཨུ་རུ་སུའི་འགྲུལ་སྐྱེལ་གནམ་གྲུ་དེ་ཡོང་ཆོག་མ་ཡོང་ཞེས་བྱས་ཐག་གཅོད་བྱས་ཤག། དེ་ནས་ཨིན་ཇིའི་བྷི་པི་ཟེར་མཁན་དེ་ཁོ་ཚོའི་རྡོ་སྣུམ་དང་དེ་འདྲའི་བཟོ་ཚོང་ལས་ཁང་ཆེན་པོ་ཞེ་པོ་ཅིག་ཡོད་རེད་ད་འཛམ་བུ་གླིང་ནང་ཆེ་ཤོས་ཆགས་ཡོད། ཁོ་ཚོ་ད་ལྟ་བར་དུ་དཔེ་ཨུ་རུ་སུའི་ནང་ལོགས་ཀྱི་ད་དཔལ་འབྱོར་གྱི་ཆ་ཤས་གལ་ཆེ་ཤོས་དེ་ཁོ་ཚོའི་རྡོ་སྣུམ་ཕྱིར་ལོག་གཙང་ཡག་རེད། འདི་རྡོ་སྣུམ་བཙོང་ཡག་དེ་ཡིན་ན་བྷི་པིའི་བཟོ་ཚོང་ལས་ཁང་གིས་ཨུ་རུ་སུའི་རྡོ་སྣུམ་བཟོ་ཚོང་ལས་ཁང་གི་བརྒྱ་ཆ་ཉི་ཤུ་སུ་ཁོ་ཚོས་གང་འདྲ་འཛིན་སྐྱོང་དང་བྱེད་ཀྱི་ཡོད་ས་རེད། བྱས་ཙང་ཁོ་ཚོ་བི་ཕི་གི་བཟོ་ཚོང་ལས་ཁང་གིས་ད་རིང་ཁོ་ཚོའི་བརྒྱ་ཆ་ཉི་ཤུ་དེ་བེད་མེད་བཟོས་བྱས་ཡིན་ན་འབྲེལ་ཐག་གཅོད་ཀྱི་ཡིན་ཟེར་ལབ་བྱས་ད་དེ་ཡིན་ན་ཨུ་རུ་སུའི་དཔལ་འབྱོར་ལ་ཡང་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཐེབས་ཀྱི་རེད་ཟེར་བྱས་བྱས་མི་མང་པོ་ཅིག་གིས་དེ་བྱེད་ཀྱི་འདུག་ཨ་ནི་ཡང་ཆུང་སར་ཆ་བཞག་པ་ཡིན་ན་ད་ལྟ་སྲིད་འཛིན་ཕུ་ཐིན་ནམ་རྒྱུན་རྡོ་བ་ལས་ཉི་ཧོང་གི་དེ་ཇུ་ཌོ་ཟེར་བྱས་ཁོ་ཚོ་ཨབ་ཐང་སུ་ཐུབ་རྩེས་བྱས་གཅིག་རྩེ་ཡག་ཞིག་འདུག་ག་དེ་རྩེ་ཡག་ལ་ཡ་དགའ་པོ་ཞེ་དྲག་བྱས་བྱས་ཁོ་རང་སྐེ་རག་ནག་པོ་བྱས་བྱས་ཆུ་ཚལ་སྒོ་རོ་ཐོབ་ཡོད་རེད་བྱས་བྱས་ལབ་བྱས་འཛམ་བུ་གླིང་གི་ཇུ་ཌོ་གི་སྐྱིད་སྡུག་ཅིག་ཡོད་ས་རེད་སྐྱིད་སྡུག་དེ་ན་ཁོ་རང་ཡ་ལ་ཡ་གཅིག་ད་མིང་འདོགས་ཚུལ་ཆེན་པོ་ཞེ་པོ་ཅིག་ཡིན་པས་ཁོས་རེད་ཤག་ཨ་ནི་དེ་འདྲ་སོང་ཙང་ད་རིང་དེ་འཛམ་གླིང་གི་ཇུ་ཌོ་གི་སྐྱིད་སྡུག་དེ་ནང་ལོགས་ནས་ཡིན་ན་སྲིད་འཛིན་ཕུ་ཐིན་འབུད་ཀྱི་ཡིན་ཟེར་བྱས། དེ་འདྲས་ཀྱི་གནས་ཚུལ་ཅིག་འདུག་དེ་ནས་རྒྱ་ནག་དང་འབྲེལ་བ་ཡོད་པ་བྱས་པ་ཡིན་ན། རྒྱ་ནག་གིས་ཕ་གི་ཡུཀ་རེན་ལ་ཡོད་པའི་གཞུང་ཚབ་ཁང་དེ་ཁ་སང་དམག་བརྒྱབ་པའི་ཉིན་མོ་དང་པོ་དེར་ཡང། ཡུཀ་རེན་ནང་ཡོད་པའི་རྒྱ་མི་ཚང་མ་ལོག་གིས་ཁོ་ཚོས་རྒྱ་ནག་གི་རྒྱལ་དར་དེ་མོ་ཊའི་སྒང་འཇོག། ཁང་པའི་སྒོའི་སྒང་འཇོག། དེ་བྱས་པ་ཡིན་ན་ཁོ་ཚོ་ལ་ཡང་བདེ་འཇགས་ཡོང་གི་རེད་ཕལ་ཆེར་ཟེར་བྱས་ཁོ་རང་ཚོས་བསམ་བློ་བཏང་བཏང་བྱས་པ་ཡིན་ན། ཨུ་རུ་སུའི་དམག་མི་དེ་ཚོ་མགྱོགས་པོ་ཞེ་པོ་ཅིག་ཡིན་ན་དམག་རྒྱབ་བྱས། ཡུཀ་རེན་ཟིན་ཐུབ་པ་ཡིན་ན་ད་ཁོ་ཚོ་རྒྱ་མི་ཡིན་པ་ཡིན་ན་ག་ཡེ་བྱེད་ཀྱི་མ་རེད་པ། ག་རེ་ཟེར་ཁོ་ཚོའི་གྲོགས་པོའི་ཚུལ་དུ་བྱས་བྱས་འདི་འདྲས་ཀྱི་བསམ་བློ་བཏང་ཡོད་ས་རེད་དེ། ཨུ་རུ་སུའི་དམག་ལ་ཡ་གཅིག་གི་ལམ་ལྷོངས་མ་བྱུང་བྱས་ད་དུང་གྲོང་ཁྱེར་ཁེ་ཡིབ་དང་དེ་ཚོའི་ནང་ལོགས་ལ་ཡ་ཨུ་རུ་སུའི་དམག་མི་འཛུལ་མ་ཐུབ་བྱས་བསྡད་ཡོད་དུས་ཙམ་པ་ཡིན་ན་རྒྱ་མིའི་གཞུང་ཚབ་དེས་ཁོ་ཚོའི་རྒྱ་མི་ཚོ་ལ་ཡ་ཡང་འབོད་སྐུལ་གསར་པ་བྱས་བྱས་ཁྱོན་ནས་ཕྱི་ལོགས་ལ་ཡ་རྒྱ་མི་ཡིན་ཁྱོན་ནས་མ་ལབ་ཟེར་བྱས་འདི་འདྲས་ཀྱི་གནས་ཚུལ་ཅིག་འདུག

ཡུ་རོབ་ནང་དཔལ་འབྱོར་ཆེ་ཤོས་དེ་ཆགས་བསྡད་ཡོད་རེད། ཁོ་ཚོས་དམག་གི་འགྲོ་སོང་ཡིན་ན་ཆེ་རུ་བཏང་རོགས་བྱེད་ཟེར་བྱས། ཨ་མི་རི་ཀས་ད་ལྟ་འབོད་སྐུལ་ལོ་མང་པོ་བྱས་པ་དེ་ལས། ད་ལྟ་བར་དུ་འགྱུར་ལྡོག་བཏང་ཡོད་མ་རེད་དེ་ཡིན་ནའི་ད་ད་རིང། ཨུ་རུ་སུས་ཕ་གི་ཡ་ཡུཀ་རེན་ལ་ཡང་བཙན་འཛུལ་བྱས་པ་འདིས་ཡུ་རོབ་ཁྱོན་ཡོངས་ཀྱི་བདེ་འཇགས་ལ་ཡང་གནོད་པ་ཆེན་པོ་ཆགས་ཀྱི་ཡོད་ཙང་བྱས་ཙང་ཇོར་མི་ནི། ད་ནས་བཟུང་བྱས་ཡིན་ན་ཁོ་ཚོའི་རྒྱལ་སྲུང་གི་འགྲོ་སོང་དེ་ཡིན་ན་བརྒྱ་ཆ་གཉིས་ལས་མང་བ་ཅིག་སྤར་གྱི་ཡིན་ཟེར་བྱས་བྱས་ལབ་བྱ་ཡོད་ཡུ་རོབ་ཀྱི་བདེ་འཇགས་ཀྱི་གནད་དོན་དང་དེ་ཚོའི་སྐོར་ནས་བཤད་པ་ཡིན་ན་ཞེ་དྲག་ཀྱི་གནས་ཚུལ་གལ་ཆེན་པོ་ཅིག་རེད་ཤག་འདི་དང་བྱས་བྱས་ཡིན་ན་ད་ང་ཚོ་ད་རིང་གི་ཁ་བརྡའི་བགྲོ་གླེང་གི་དོན་དག་གཙོ་བོ་དེ་ཡིན་ན་ཡུཀ་རེན་ལ་སྲིད་འཛིན་ཛི་ལིན་སི་ཁིའི་སྐོར་ཡིན། ཚང་མ་ལོག་མཁྱེན་གསལ་རེད་ད་འདས་པའི་ཉི་མ་ཁ་ཤས་ཤིག་ནང་ལོགས་ལ་ཡང་འཛམ་བུ་གླིང་གི་དྲ་ལམ་གང་གའི་ནང་ལོགས་ལ་ཡང་མི་ཚང་མ་ལོག་གིས་ད་བསྔགས་བརྗོད་བྱེད་ཡག་དང་ཡིད་སྨོན་བྱེད་ས་དང་དེ་འདྲས་ཀྱི་མི་སྣ་གལ་ཆེན་པོ་ཞེ་པོ་ཅིག་ཆགས་ཡོད་པ་རེད་ད་ཡིན་ན་དེ་ཚོ་ཆགས་ཡག་དེ་མང་པོ་ཅིག་ཟེར་ཡག་བྱེད་ན་ད་ཁོ་རང་ད་དེ་འདྲས་ཆགས་ཡག་གི་གང་འདྲ་དེའི་སྔོན་གྱི་ལོ་ཁ་ཤས་ཅིག་གོང་ལ་ཡང་བལྟས་པ་ཡིན་ན་ད་ཡོང་མ་སྲིད་པའི་ལྟ་བུ་ཅིག་གི་མི་ཡ་མཚན་ཅན་ཅིག་རེད། སྲིད་འཛིན་ཛི་ལིན་སི་ཁི་ཡང་ད་ལོ་ཡིན་ན་ཁོ་རང་དགུང་ལོ་བཞི་བཅུ་ཞེ་བཞི་རེད་བྱས་ཙང་ལོ་ཡ་ཆེན་པོ་མ་རེད་པ། ཁོ་རང་དང་པོ་དེ་ཡིན་ན་སྐྱེ་ས་དེ་ཡིན་ན་ཨུ་རུ་སུ་དང། ཡུཀ་རེན་གྱི་ས་མཚམས་ཀྱི་ས་ཁུལ་ཡོད་པའི་གྲོང་ཁྱེར་གཅིག་ནང་སྐྱེས་མཁན་རེད་ཤག་ད་ས་ཁུལ་དེ་ཚོ་མང་པོ་ཅིག་ཡིན་ན་སྔ་མོ་ནས་ཡུཀ་རེན་སྐད་མ་རྒྱབ་བྱས་ཁོ་ཚོ་དཔེ་ཨུ་རུ་སུའི་སྐད་ཅིག་རྒྱབ་བྱས་བསྡད་ཀྱི་ཡོད་ས་རེད་བྱས་ཙང་ཁོ་རང་གི་སྐད་ཡིག་ད་ག་རེ་ཟེར་ད་ཁོ་རང་གི་ཕ་སྐད་དེ་ཡིན་ན་ཨུ་རུ་སུའི་སྐད་རྒྱབ་མཁན་བྱས་ཙང་ཨ་ནི་ཁོ་རང་གི་ཕ་མ་དེ་ཚོ་ཡིན་ནའི། ཡུ་ཁུན་གྱི་མི་རང་མེད་པ་བྱས་བྱས། ཇུའུ་མི་རིགས་འདྲ་ཅིག་རེད་ཤག། སློབ་གྲྭ་ཕྱིན་སློབ་གྲྭའི་ནང་ལོགས་ལ་ཡར་ཁྲིམས་སྦྱང་ཁྲིམས་སྦྱང་བྱས། སློབ་གྲྭ་ཐོན་ཚར་བའི་རྗེས་ལ་ཡར་ད་ཁྲིམས་རྩོད་པ་མ་བྱས་པ་བྱས། ཁོ་རང་དུ་བ་ཟློས་གར་འཁྲབ་བྱས་ཡ་འདི་དགའ་པོ་ཡོད་ས་རེད་ཟློས་གར་འདི་ནས་དམིགས་བསལ་ཡིན་ན་ཆོབ་དགོད་ཡ་འདི་དང་འདི་འདྲས་དགའ་པོ་བྱས་བྱས་ཕི་ཀའི་ཡ། ཁོ་རང་གི་ཟློས་གར་འཁྲབ་མཁན་གྲོགས་པོ་ཁ་ཤས་མཉམ་དུ་བྱས་བྱས་ཞེ་པོ་ཅིག་ལམ་འགྲོ་ཡག་པོ་བྱུང་བྱས། ད་ཁོ་རང་གི་འདི་ཡ་སྐད་ཆ་བཤད་ཡ་དང་འཁྲབ་ཡ་འདི་ག་སྒང་ག་ལོགས། ཨ་ནི་ཨུ་རུ་སུའི་སྐད་ཡིན་ན་བྱེད་ཀྱི་ཡོད་ས། ད་ཨུ་རུ་སུའི་ནང་ལོགས་ལ་སྐད་གྲགས་ཆེན་པོ་ཞེ་པོ་བྱུང་ཤག་བྱུང་བྱས་ཡིན་ན་ཨུ་རུ་སུའི་ནང་ལོགས་ལ་ཡང་ཕལ་ཆེན་དཔལ་འབྱོར་ཐོག་ལ་ཡང་ད་ག་རེ་ཟེར་བྱེད་ཀྱི་ཡོང་འབབ་དེ་ཞེ་པོ་ཆེན་པོ་ཆགས་བྱས་ཨ་དེ་ནས་ག་ལེར་ག་ལེར་ཡིན་ན་ཁོ་རང་གློག་བརྙན་བཟོས་བྱས་སོ་སོ་རང་གིས་གློག་བརྙན་བཟོས་གློག་བརྙན་བཟོས་བའི་ནང་ནས་ཡིན་ན་གློག་བརྙན་ད་སྐད་གྲགས་ཆེ་ཤོས་ཁོ་རང་མིང་དངོས་གནས་བྱས་མི་ཚང་མ་ལོགས་ཡོད་པ་ཤེས་ཡག་ཅིག་ག་རེ་བྱེད་ཟེར་ན་གློག་བརྙན་མིང་ལ་ཡང་མི་མང་གི་ཞབས་ཕྱི་ཟེར་བྱས་ད་ད་འདི་འདི་རེད་ཤག་ག་རེ་ཟེར་ཆོབ་དགོད་བྱས་ཟུར་ཟ་བྱས་བྱས་ཟོན་འཇོག་བྱས་རེད་ཤག

གང་ལྟར་སྤྱིར་བཏང་གཅིག་ཟུར་ཟ་བྱེད་ཡག་གི་གློག་བརྙན་བཟོས་ཟེར་ད་འདི་གློག་བརྙན་དེ་ཡིན་ན་ཡུ་ཁུན་ནང་ལོགས་ལས་སྐད་གྲགས་ཆེན་པོ་བྱུང་ཤག་ལ་ད་ག་ནང་བཞིན་ཡིན་ན་ཨུ་རུ་སུའི་ནང་ལོགས་ལས་སྐད་གྲགས་ཆེན་པོ་ཞེ་དྲག་བྱུང་ཤག་འདས་པའི་ལོ་ཁ་ཤས་ཤིག་ནང་ལོགས་ལྷག་པར་དུ་ཉིས་སྟོང་བཅུ་བཞི་ལོ་ལ་ཡང་ཨུ་རུ་སུས་ཡུ་ཁུན་ལ་ཡང་བཙན་འཛུལ་ཐེངས་མ་དང་པོ་དེ་བྱས་པའི་རྗེས་ལ་ཡིན་ན་ཁོ་རང་གིས་ད་འབད་བརྩོན་ཞེ་པོ་བྱས་བྱས་ཁོ་རང་གི་སྐད་དེ་ཡིན་ན་ཡུ་ཁུན་གྱི་སྐད་དེ་སྦྱང་ཡག་དེ་ཡིན་ན་འབད་བརྩོན་ཞེ་པོ་བྱས་བྱས་ཡུ་ཁུན་ད་དེར་སྐད་དེ་ཡག་པོ་རྒྱབ་ཤེས་མཁན་ཆགས་བསྡད་ཡོད་ས་རེད་ཡིན་ནའི་ཁོ་རང་ཁ་བདེ་ལོས་བྱས་པ་ཡིན་ན། ཨུ་རུ་སུའི་སྐད་ནང་ཞེ་དྲག་ཁ་བདེ་ཡོད་ས། དེ་བྱས་བྱས་ཡིན་ན། ཉིས་སྟོང་བཅོ་བརྒྱད་ལོ་ལ་ཡ་ད་གའི་ཡུ་ཁུན་ནང་ལོགས་ལ་ཡ་སྲིད་འཛིན་འོས་འདེམས་བྱེད་དུས་དེ་དུས་འོས་མི་ཕལ་ཆེན་སུམ་ཅུ་སོ་གྲངས་ཞིག་ལངས་མཁན་འདུག་དེ་ནང་ཁོ་རང་ནང་ལངས་བྱས། ཨ་ནི་ཁོ་རང་ད་གློག་བརྙན་དང་འདི་འཁྲབ་མྱོང་ཙང་མི་མང་པོ་ཅིག་གིས་ངོ་ཤེས་འདི་འདྲས་བྱས་བྱས། མགྱོགས་པོ་ཞེ་པོ་ཅིག་ཡིན་ན་མི་དགའ་པོ་བྱེད་མཁན་མང་པོ་ཞེ་པོ་བྱུང་བྱས་མཐའ་མ་དེ་འོས་འདེམས་སྐབས་ལ་ཡ་བརྒྱ་ཆ་བདུན་ཅུ་དོན་གསུམ་ཅིག་གིས་ཁོང་ལ་ཡ་འོས་ཤོག་གཡུགས་བྱས་ཡིན་ན་སྲིད་འཛིན་ཆགས་པ་རེད། ད་སྲིད་འཛིན་ཆགས་པའི་རྗེས་ལ་ཡིན་ན། འདི་ཡུ་ཁུན་ནང་ལོགས་ཀྱི་གནས་སྟངས་ལ་ཡང་དངོས་གནས་མི་ཚང་མ་ལོགས་དུམ་སྲིང་བྱས་ཞེ་དྲག་བྱེད་ཀྱི་རེད་དེ་ལ་ཡིན་ནའི་ཡུ་ཁུན་ནང་ལ་དཀའ་ངལ་ཞེ་དྲག་ཡོད་རེད། རྒྱལ་ཁབ་འདིའི་ནང་ལོགས་ལ་ཡང་མིའི། ལྟ་བ་དེ་ཚོ་ད་རིང་ཁ་སང་རྒྱལ་ཁབ་མང་པོའི་ནང་ལ་རེད། ཕྱོགས་གཏོགས་གཉིས་བྱས་བྱས་འདིའི་བར་ཐག་ལ་ཡང་འབྲེལ་བ་དེ་ཞེ་པོ་ཅིག་སྡུག་པོ་ཡོད་པ་མ་ཟད་ཡིན་ན་ལྐོག་ཟ་རུལ་སུངས་དང་དེ་འདྲས་ཡིན་ན་གཞུང་དང་དེ་ཚོའི་ནང་ཤུགས་ཆེན་པོ་ཞེ་པོ་བྱས་བྱས་ད་ཁོ་རང་གི་འོས་འདེམས་བྱས་པའི་སྐབས་ལ་ཡིན་ན་ལྐོག་ཟ་རུལ་སུངས་དེ་ཚོ་མེད་པ་བཟོ་མཁན་ཁོ་རང་དེ་འདྲས་དང་འབྲེལ་བ་བྱས་མེད་དེའི་སྔོན་གྱི་ཆབ་སྲིད་ཀྱི་ལས་ཀ་བྱེད་མ་མྱོང་ཞེས་བྱས་ཁས་ལེན་ཞེ་པོ་བྱས་པ་ལས་ད་ལྟ་བར་དུ་ཡིན་ན། དེ་ཚོ་ཞེ་དྲག་ཁོ་རང་ཁས་ལེན་བྱས་པ་དེ་ཚོ་ཞེ་དྲག་སྒྲུབ་ཐུབ་ཡོད་ས་མ་རེད། སྒྲུབ་མ་ཐུབ་བྱས་བྱས་བྱས་དང་ད་རིང་དཔེར་ན་ཆ་བཞག་ན་ད་རིང་དམག་དེ་མ་བརྒྱབ་གོང་ད་བདུན་ཕྲག་གཅིག་གི་གོང་དུ་བ་ལས་མི་དམངས་བསམ་ཚུལ་བསྡུ་ལེན་བྱས་པའི་སྐབས་ལ་ཡིན་ན་ཁོ་རང་དེའི་སྔོན་དང་བསྡུར་པ་ཡིན་ན་ད་རིང་ཁ་སང་ཡིན་ན་མི་དམངས་ཀྱི་ནང་ལོགས་ལྟ་ཚུལ་ཡིན་ན་སྐྱོ་རུ་སྐྱོ་རུ་ཕྱིན་བྱས་ཁོ་རང་རྒྱབ་སྐྱོར་བྱེད་མཁན་ཉུང་ཉུང་ཕྱིན་བསྡད་ཡོད་རེད། ད་ཡིན་ནའི་ལས་ཨུ་རུ་སུས་ཕར་ཡུ་ཁུན་ཡར་བཙན་འཛུལ་བྱས་པའི་ཉིན་མོ་ད་ག་རང་ནས་ཡུ་ཁུན་ནང་ལོགས་ལས་ཁོ་རང་ལ་ཡང་དགའ་པོ་བྱེད་མཁན་མང་པོ་ཞེ་པོ་ཅིག་ཡོད་ས་རེད་དཔེར་ན་ཆ་བཞག་ན་ད་ད་རང་སྔ་དྲོ Washington Post ལ་གསར་ཤོག་འདིའི་གསར་འགོད་པས་ད་ཡུ་ཁུན་ནང་ལོགས་ནས་བཏང་བའི་གནས་ཚུལ་ཞིག་འདུག་ད་རིང་རང་ད་ད་རིང་ཁ་སང་ཨུ་རུ་སུས་དམག་རྒྱག་གི་ཡོད་ཙང་ཁོ་ཚོ་འདོར་བ་ལ་ཡང་ཡུ་ཁུན་མི་མང་དེ་ཚོ་མང་པོ་ཅིག་ས་སྟོང་དང་དེ་འདྲའི་ནང་ལ་གབ་བྱས་བསྡད་ཡོད་རེད་དེ་ཚོའི་ནང་ལ་ཡང་མི་མང་པོ་ཅིག་སྐད་ཆ་དྲིས་དུས། ཁོང་ཚོ་མང་ཆེ་ཅིག་ག་ཡིན་ན་ཉིན་མོ་ལྔའམ་དྲུག་གོང་ལ་ཡག་ཡིན་ན་ངས་ཡིན་ན་ཛི་ལིན་སི་ཀི་ཁ་ཤས་ཟེར་ན་ཧང་མི་ཁུ་མཐོང་ཆུང་རི་སི་ཐང་ཅན་མི་སྤྱིར་བཏང་རི་སི་ཏུ་སམ་སང་ཁ་ཤས་ཡིན་ན་ཁྱོད་ནི་དགའ་པོ་མེད་ཟེར་ད་ཡིན་ན་ལེ་ད་འདས་པའི་ཉིན་མོ་ཁ་ཤས་ཤིག་ནང་དངོས་གནས་ཛི་ལིན་སི་ཀི་གས་ད་གང་ལྟར་ང་ཚོའི་རྒྱལ་ཁབ་དེ་མཉམ་དུ་རུབ་རུབ་ཅིག་དང་ཨ་ནི་ཁོ་རང་ག་མདུན་ལ་དོན་བྱས་ང་དེ་གས་བྱེད་ཐུབ་པ་འདིས་འཇིགས་སྣང་དེ་གས་དེ་ཞེ་པོ་ཆུང་དུ་འགྲོ་གི་འདུག་ཟེར་བྱས་བྱས་ཁ་གོ་ལོག་གི་ད་བསྔགས་བརྗོད་བྱེད་མཁན་ཡིན་ན་མང་པོ་ཞེ་པོ་ཅིག་བྱུང་ཤག། འདིས་མ་ཟད་ཡིན་ན་ད་ཁོ་རང་གི་ཁྱད་ཆོས་ཞེ་དྲག་འདུག་ག། ཁོ་ཚོས་ཟེར་ན། ཨ་འདི་ཛི་ལིན་སི་ཀི་ལ་ཡ། ཅིག་ཡུ་ཁུན་གཅིག་པོ་མ་ཡིན་པར་འཛམ་བུ་གླིང་ཁྱོན་ཡོངས་ནས་ད་ལྟའི་དུས་ཚོད་འདི་ལ་ཡ་ཞེ་པོ་ཅིག་དགའ་པོ་བྱེད་དགོས་ཡ་རྒྱུ་མཚན་དེ། ཏག་ཏག་ཅིག་ག་རེ་འདུག་ཟེར་ན། སྲིད་འཛིན་ཕུ་ཐིན་མ་ཡིན་པ་ཅིག། ད་སྲིད་འཛིན་ཕུ་ཐིན་ཡང་ཕི་ག་ཅིག་དཔའ་བོ་སྟོན་དགོས་མཁན་མི་འདྲ་ཅིག་རེད་པ། སྲིད་འཛིན་ཕུ་ཐིན་དང་ཏག་ཏག་ལྡོག་ཕྱོགས་ཡིན་རྒྱུ་ཅིག། ཁོ་རང་ཛི་ལིན་སི་ཀི་སི་ཀེ་འདི་གཟུགས་པོ་ཡ་ཆེན་པོ་ཞེ་དྲག་མི་འདུག། མི་མ་ཚང་ཁོ་ནས་ནམ་རྒྱུན་ཅིག་ཕོ་ཁྱོ་གའི་དཔའ་སྟོབས་དང་དེ་འདྲས་ཡོད་མདོག་མདོག་ཅིག་གིས་ད་སྲིད་འཛིན་ཕུ་ཐིན་ཞེ་དྲག་ངོམ་དགོས་མཁན་འདྲ་འདུག་ག་རྟའི་སྒང་ལ་ཡ་སྟོད་ཐུང་དེ་ཚོ་ཕུད་བྱས་རྟ་ཞོན་ཡ་དང་ཨབ་ཐང་རྩེ་ཡ་དང་འདོག་པ་འཁྱག་པའི་སྒང་ལ་ཡ་འཛིང་ཡ་དང་དེ་འདྲས་ཛི་ལིན་སི་ཀིས་དེ་གི་ཚང་མ་མེད་པ་བྱས་གཅིག་བྱས་གཉིས་པ་དེ་ཡིན་ན་སྤྱིར་བཏང་བྱས་པ་ན་དམག་འཁྲུག་དང་དེ་འདྲས་ཡོང་པའི་སྐབས་ལ་ཡང་ད་ལོ་རྒྱུས་ཐོག་ལ་ཡང་དཔའ་བོ་མང་པོ་བྱུང་མྱོང་བ་རེད་དཔའ་བོ་དེ་ཚོ་མང་པོ་ཅིག་ཡིན་ན་ཡང་མིན་ན་ཅིག་གསར་བརྗེ་བྱེད་མཁན་དང།

ཨ་མི་རི་ཀའི་གསང་བའི་ལས་ཁུངས་ཀྱིས་ཕི་ག་ཡ་ཁོ་རང་ལ་དྲི་བ་བྱས་བྱས་ད་ཁོ་རང་ཡག་ཤོས་བྱུང་ན་ཡུ་ཁུན་ནས་ཐོན་བྱས་རྒྱལ་ཁབ་གཞན་པ་ཅིག་ལ་ཕྱིན་བྱས་བཙན་བྱོལ་གྱི་གཞུང་འཛུགས་ཀ་ཤོག་ཕི་གར་ཉེན་ཁ་ཞེ་དྲག་ཡོད་རེད་པ་སྲིད་འཛིན་ཕུ་ཐིན་གྱིས་ད་ཁོ་རང་ཕལ་ཆེར་བསད་རྒྱུ་ཡིན་པ་གཏན་འཁེལ་བ་རེད་དེ་ལབ་དུས་ཙམ་པ་ཟེར་ཡག་བྱས་པ་ཡིན་ན་ཛི་ལིན་སི་ཀི་ཡིས་ངའི་དམག་ས་འདིར་ཡོད་ང་ལ་ཡིན་ན་ག་རེ་དགོས་ཀྱི་ཡོད་རེད་ད་ནི་གོ་ལག་དགོས་ཀྱི་འདུག་མི་ཤེས་ང་དེ་འདྲས་བྲོས་འགྲོ་ཡག་གི་ད་རླངས་འཁོར་ཡིན་ན་གནམ་གྲུ་ཡིན་ན་དེ་འདྲས་ཀྱི་རོགས་པ་བྱེད་མཁན་ཅིག་དགོས་ཀྱི་མི་འདུག་ཟེར་བྱས་ལབ་རེད་ཟེར་བྱས་ད་འདི་མི་མང་པོ་ཞེ་པོ་ཅིག་གང་ལྟར་སེམས་ལ་ཡང་འཇུག་པོ་ཞེ་པོ་བྱུང་ཡོད་ཟེར་ལྷག་པར་དུ་ཡུ་ཁུན་ནང་ལོག་ལ་ཡང་ཨ་འདི་ག་འདི་དམིགས་བསལ་ཅིག་ཉེ་དུས་རང་ཟླ་བ་ཁ་ཤས་ཤིག་གོང་ལ་ཡང་ཨབ་གྷ་ནི་སི་ཐན་ལ་ཡང་ཐ་ལི་བན་གྱི་ཡོང་པའི་སྐབས་དེ་ཨབ་གྷ་ནི་སི་ཐན་གྱི་སྲིད་འཛིན།

སྣ་ཚོགས་བྱས་བྱས། མི་གང་ག་བློ་ཐག་ཆད་པ་འདྲ་ཕྱིན་པའི་སྐབས་དེ་ཡིན་ན། དེ་རིང་གློ་བུར་དུ། མི་མང་པོ་ཅིག་བསམ་ཡུལ་ལས་འདས་པ་ཅིག་ལ་ཡང། ཕི་ག་ཡུ་ཁུན་ནས་ཡིན་པའི་མི་གཟུགས་པོ་ཆེན་པོ་ཞེ་དྲག་མེད་པ་ལོ་ཆུང་ཆུང་དེ་སྔོན་འདས་པ་ལ་ཡང་ཅིག་གིས་སྤྱོད་པ་འདྲ་དགོད་སློང་ཡག་འདྲ་འཁྲབ་བྱས་བསྡད་མཁན་གྱི་མི་ཨ་ནི་ཛི་ལིན་སི་ཀི་ཡིན་ན་ད་དེ་རིང་ཁ་སང་གློ་བུར་ཐོལ་རྒྱག་མི་མང་པོ་ཞེ་པོ་ཅིག་གི་དཔའ་བོ་ཅིག་ལ་ཡང་འགྱུར་ཤག་གང་ལྟར། འདི་བྱས་བྱས་ཡིན་ན་ངས་འདི་བསམ་བློ་ཞིག་འཁོར་བྱུང་ག་རེ་ཟེར་ན། འདིའི་སྔོན་འདས་པ་ལ་ད་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་འགོ་ཁྲིད་བྱས་ད་དར་གྱ་སྲིད་འཛིན་ཞི་ཅིན་ཕིང་བྱེད་སྟངས་མང་པོ་ཞེ་པོ་ཅིག་དངོས་གནས་ཞེ་དྲག་གི་སྡུག་པོ་འདུག་ག་འདི་ཚོ་བྱས་པའི་སྐབས་དེར་ཡིན་ན། རྒྱ་ནག་གི་འདས་པའི་ལོ་རྒྱུས་ཞིབ་འཇུག་བྱེད་མཁན་ཅིག་གིས་དེ་འདྲས་ཟེར་ལབ་ཤག་ད་རྒྱ་ནག་གི་ལོ་རྒྱུས་དེ་ཡིན་ན། ཕར་ལོ་བརྒྱ་ཙམ་བརྒྱ་ཙམ་ཡ་རྒྱ་ནག་ད་ལམ་ཁ་སུམ་མདོ་ཁ་ལ་སླེབས་དུས་ཙམ་པ་ཡིན་ན་ག་དུས་ཡིན་ན་ང་ཚོས་མི་སྡུག་ཤོས་དེ་བདམས་བྱས་ཡིན་ན་ཨ་ནི་ང་ཚོའི་རྒྱལ་ཁབ་དེ་སྣེ་ཁྲིད་བྱེད་ཀྱི་འདུག་ཅེས་ལབ་ཤག། ད་འདི་འདྲ་པོ་ཅིག་ཡིན་ན་ད་རིང་འདི་ཨ་མི་རི་ཀའི། དུས་དེབ། Atlantic། ཟེར་མཁན་ཅིག་ཡོད་རེད་འདིའི་ཐོག་ལ་ཡིན་ན་སྲིད་འཛིན་ཛི་ལིན་སི་ཀི་ལ་ཡང་འདི་གདེང་འཇོག་དེ་ལྡོག་འཇོག་དེ་ནས་བྱས་ཤག་འདི་ནང་ཟེར་ཡག་བྱས་པ་ཡིན་ན། ད་ཡུག་རེན་གྱི་ལོ་རྒྱུས་ཐོག་ལ་ཡང་ད་ཡུག་རེན་ཟེར་མཁན་དེ་ལོ་རྒྱུས་དེ་མར་གཞུག་མ་ང་ཚོས་ཞུ་ཆོག་རེད་ཞེ་པོ་ཅིག་ཐབས་ཟད་དང་དཀའ་ངལ་དང་དེ་འདྲ་བྱུང་མཁན་རྒྱལ་ཁབ་ཅིག་རེད་ད་ད་རིང་གི་དཔེ་ལྟ་ལམ་ཁ་སུམ་མདོ་ཁ་དེ་སླེབས་པའི་སྐབས་དེ་ཡིན་ན་ཁོང་ཚོས་གང་དག་མི།